ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས Voice of America འི་རྒྱང་སྲིང་རླུང་འཕྲིན་ཁང་ཡིན། འཛམ་གླིང་ཐོག་ལ་རྐང་རྩེད་སྤོ་ལོ་བ་སྙན་གྲགས་ཆེ་ཤོས་ཡིན་པ་མེ་སི་ཡིས་ཉེ་ཆར་ཧོང་ཀོང་ནང་དུ་རྩེད་འགྲན་ཞིག་ལ་མཉམ་ཞུགས་བྱས་མེད་པ་དེར་ཆབ་སྲིད་ཀྱི་རྒྱུ་མཚན་ཞིག་ཡིན་ལུགས། རྒྱ་ནག་དང་ཧོང་ཀོང་ནང་ནས་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་པ་དེར་ཁོང་གིས་ལན་འདེབས་གནང་ཡོད་པའི་སྐོར་གྱི་གནས་ཚུལ་དེ་པ་སངས་དབྱངས་སྐྱིད་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ཨར་ཇེན་ཊི་ན་ནས་ཡིན་པའི་འཛམ་གླིང་གི་ཐོག་ལ་རྐང་རྩེད་སྤོ་ལོ་རྩེད་མཁན་སྐད་གྲགས་ཆེ་ཤོས། Lionel Messi། ནས་ཟླ་བ་འདིའི་ཚེས་བཞི་ཉིན་མོ་ཧོང་ཀོང་གི་ནང་དུ་ཨ་མི་རི་ཀའི Inter Miami འམ་ཁོང་གི་རུ་ཁག་དང་ས་གནས་ཧོང་ཀོང་གི་རུ་ཁག་བར་ལ་རྐང་རྩེད་སྤོ་ལོའི་འགྲན་རྩོད་ཅིག་རྩེ་བའི་སྐབས་སུ་འགྲན་རྩོད་ཆ་ཚང་རྐུབ་བཀྱག་གི་ཐོག་ལ་བཞུགས་པ་ལས་སྤོ་ལོ་རྩེས་མེད་པ་དང་ཡིན་ན་ཡང་དེའི་ཉིན་ཤས་ཀྱི་རྗེས་ལ། ཉི་ཧོང་གི་ནང་དུ་འགྲན་རྩོད་ཀྱི་སྐབས་སུ་སྐར་མ་སུམ་ཅུ་ཙམ་སྤོ་ལོ་རྩེད་ཡོད་པས་རྒྱ་ནག་སྐམ་ས་དང་ཧོང་ཀོང་ནང་གི་ལྟད་མོ་བ་ཚོ་ལ་ཕོག་ཐུག་ཆེན་པོ་བྱུང་ཡོད་པ་མ་ཟད། དེ་ནི་ཧོང་ཀོང་གི་ད་ལྟའི་གནས་སྟངས་ལ་བརྟེན་ནས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྣམ་འགྱུར་བསྟན་པ་ཞིག་ཡིན་པ་སོགས་ཀྱི་ལབ་གླེང་མང་པོ་ཞིག་བྱུང་ཡོད་པ་རེད། དེ་ཡང་སྤྱི་ཟླ་གཉིས་པའི་ཚེས་བཞིའི་ཉིན་མོ་ཧོང་ཀོང་གི་ནང་དུ། མེ་སི་ཡོད་བཞིན་པའི་ད་ལྟའི་ཨ་མི་རི་ཀའི་རྐང་རྩེད་སྤོ་ལོའི་རུ་ཁག Inter Miami དང་ཧོང་ཀོང་གི་རུ་ཁག་དབར་ལ་རྩེད་འགྲན་གྱི་སྐབས་སུ་མེ་སི་ཡོད་པ་ལ་བརྟེན་ནས། ཟླ་ཉིན་སྤྱི་ཟླ་བཅུ་གཉིས་པའི་ནང་དུ་ཆུ་ཚོད་གཅིག་གི་ནང་ཚུད་དུ་ལྟད་མོ་བས་པ་སེའམ་འཛིན་ཤོག་སུམ་ཁྲི་བརྒྱད་སྟོང་ཙམ་ཞིག་ཉོས་ཡོད་པ་དང་ཧོང་ཀོང་གཞུང་ནས་ཀྱང་ཧོང་ཀོང་གི་གནས་སྟངས་བརྟན་བརླིང་ཡོད་པ་སོགས་མཚོན་ཆེད་དུ་རྩེད་འགྲན་དེའི་སྐོར་ལ་དྲིལ་བསྒྲགས་ཤུགས་ཆེ་བྱས་ཡོད་པ་རེད། རྩེད་འགྲན་དངོས་གཞིའི་སྐབས་སུ་མེ་སི་ནས་སྐར་མ་གཅིག་ཀྱང་རྩེས་མེད་པ་དང། འོན་ཀྱང་ཉིན་གསུམ་གྱི་རྗེས་ཏེ་སྤྱི་ཟླ་གཉིས་པའི་ཚེས་བདུན་གྱི་ཉིན་མོ་ཉི་ཧོང་གི་ནང་གི་འགྲན་རྩོད་སྐབས་སུ་མེ་སི་ནས་སྐར་མ་སུམ་ཅུའི་རིང་སྤོ་ལོ་རྩེས་ཡོད་པས་ཧོང་ཀོང་གི་ལྟད་མོ་བ་དང་ཧོང་ཀོང་གི་གཞུང་གཉིས་ཀས་ཁོང་ཁྲོ་ཆེན་པོས་སྐྱོན་བརྗོད་བྱས་ཡོད་པ་དང། ཡང་རྒྱ་ནག་གཞུང་གི་མགྲིན་པ་མཚོན་པའི Global Times འམ Huanqiu ཚགས་ཤོག་གིས་དཔྱད་རྩོམ་ཞིག་སྤེལ་ཏེ། མེ་སི་གི་བྱ་སྤྱོད་དེ་ནི་ཆབ་སྲིད་ཀྱི་དམིགས་ཡུལ་ཡོད་པ་ཞིག་དང་ཕྱིའི་སྟོབས་ཤུགས་ཀྱིས་ཧོང་ཀོང་ལ་མཚན་སྨད་དང་དཀའ་ངལ་བཟོ་ཐབས་བྱེད་རྒྱུའི་ཆེད་དུ་བྱས་པ་ཞིག་རེད་ཅེས་སོགས་གནས་ཚུལ་སྤེལ་ཡོད་པ་དང། རྒྱ་ནག་སྐམ་སའི་དྲ་རྒྱ་ཁག་གི་ཐོག་ལ་ཡང་སྐྱོན་བརྗོད་དང་ཚིག་ངན་མང་དག་ཞིག་སྤེལ་ཡོད་པ་རེད། དེར་བརྟེན་ཁ་ཉིན་གཟའ་ཟླ་བའི་ཉིན་མོ། མེ་སི་གིས་སྐར་མ་གཉིས་ཅན་གྱི་བརྙན་ཐུང་ཞིག་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ WeChat ནང་དུ་བཏོན་ཡོད་པ་དང་དེའི་ནང་དུ། ངའི་གོ་ཐོས་ལ་མི་མང་པོ་ཞིག་གིས་ངས་ཧོང་ཀོང་གི་ནང་དུ་སྤོ་ལོ་རྩེད་མེད་པ་དེ་ནི་ཆབ་སྲིད་ཀྱི་རྒྱུ་མཚན་དང་ཡང་ན་རྒྱུ་མཚན་གཞན་ལ་བརྟེན་ནས་ཡིན་པ་བརྗོད་ཀྱི་ཡོད་པ་དེ་ཚོ་ནི་བདེན་པ་མིན་པ་དང། ངའི་བརླ་ཤར་རྨས་སྐྱོན་གྱིས་སྐྲངས་པ་དང་གཉན་ཁ་བརྒྱབ་ཡོད་པ་དང Saudi Arabia ནང་རྩེད་འགྲན་ཞིག་གི་རྗེས་ལ་གཉན་ཁ་སྡུག་རུ་ཕྱིན་ཡོད་པའི་རྐྱེན་གྱིས་ཧོང་ཀོང་ནང་དུ་རྩེད་ཐབས་མེད་པ་ཞིག་ཆགས་སོང་ཞེས Spain གྱི་སྐད་ཐོག་ནས་གསུངས་པ་དང་བརྙན་པར་གྱི་འོག་ལ་རྒྱ་ཡིག་དང་ཨིན་སྐད་གཉིས་ཀའི་ཐོག་ནས་ཕབ་བསྒྱུར་ཡང་བྱས་ཡོད་ཅིང། ཡང་ཁོང་གིས། དེའི་གོང་ནས་ངས་རྒྱ་ནག་གི་ནང་རྩེད་འགྲན་ནང་དུ་མཉམ་ཞུགས་བྱེད་མྱོང་ཡོད་པ་དང་འབྲེལ་བ་དང་བག་ཆགས་ཡང་བཟང་པོ་ཞིག་ཡོད། མ་འོངས་པར་མུ་མཐུད་དེ་རྒྱ་ནག་ནང་རྩེད་འགྲན་དུ་ཞུགས་རྒྱུའི་འདོད་པ་ཡོད་ཅེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་ནས་མེ་སི་ནས་ཧོང་ཀོང་གི་ནང་དུ་རྩེད་འགྲན་ནང་དུ་མཉམ་ཞུགས་བྱས་མེད་པ་དེ་ནི་ཧོང་ཀོང་གི་གནས་སྟངས་ལ་མི་འདུད་པའི་བྱས་པ་ཞིག་ཡིན་པ་སོགས་ཚོར་སྣང་སྐྱེན་པོ་མུ་མཐུད་དེ་བྱེད་བཞིན་ཡོད་པ་མ་ཟད། གང་མགྱོགས་སྤྱི་ཟླ་གསུམ་པའི་ནང་དུ་ཨར་ཅན་ཁྲི་ནཱ་དང་རྒྱ་ནག་གི་ཧང་ཀྲའོ་རུ་ཁག་དབར་གྱི་རྩེད་འགྲན་ཞིག་མེད་པ་བཟོས་ཡོད་པ་དང། ཡང་པེ་ཅིང་གི་རྐང་རྩེད་སྤོ་ལོའི་འཛིན་སྐྱོང་ལས་ཁུངས་ནས་ད་ལྟའི་ཆར་མེ་སིས་མཉམ་ཞུགས་ཡོད་པའི་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་རིགས་རྒྱ་ནག་ནང་དུ་གོ་སྒྲིག་བྱེད་རྒྱུའི་འཆར་གཞི་མེད་ཅེས་སོགས་གསལ་བསྒྲགས་སྤེལ་ཡོད་པ་རེད། ཡང་དེའི་བར་ན་ཧོང་ཀོང་གི་ལྟད་མོ་བ་ཚོས་མེ་སི་ལ་ལྟ་རྒྱུའི་ཆེད་དུ་འཛིན་བྱང་ལ་རིན་གོང་ཧོང་ཀོང་གི་སྒོར་མོ་བཞི་སྟོང་བརྒྱད་བརྒྱ་བརྒྱད་ཅུ་ཙམ་ཞིག་དང་ཨ་སྒོར་ལ་ཕབ་ན་དྲུག་བརྒྱ་ཉི་ཤུ་ཙམ་ཞིག་སྤྲད་ཡོད་པས་རིན་གོང་ཧ་ཅང་མཐོ་པོ་དེ་དག་ཕྱིར་སློག་བྱེད་དགོས་ཅེས་སྐད་འབོད་བྱེད་ཀྱི་ཡོད་པ་ལ་བརྟེན་ནས་རྩེད་འགྲན་གོ་སྒྲིག་པ Tatler Asia ཟེར་བ་དེས་ཁོ་ཚོའི་དྲ་རྒྱ་བརྒྱུད་དེ་འཛིན་བྱང་ཉོ་སྒྲུབ་བྱེད་མཁན་ཚོ་ལ་དངུལ་བརྒྱ་ཆ་ལྔ་བཅུ་ཙམ་ཞིག་ཕྱིར་སློག་བྱེད་རྒྱུའི་གསལ་བསྒྲགས་ཡང་བྱེད་དགོས་བྱུང་ཡོད་པ་རེད།